ཡ་འཇུ་དེ་ནི་དག་སྙམ། ཨོ་ཞག་དང་ཙོགས་ལ་དེ་ནས་ང་དང་མགོ་མར་སྐྱབས་འགྲོ་དེ། སྒོམ་མ་མཛད། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། གསུངས་མཁན་ནང་བཞིན། ད་སྐྱབས་ཡུལ་གདུང་བ་དང་སངས་རྒྱས་ཆོས་དགེ་འདུན་བླ་མ་ཡི་དམ་མཁའ་འགྲོ་ཀུན་བསྒོམ་པར་མཛད་དེ། དེ་ནས་དེ་ཡི་སྐུ་མདུན་ལ་དེ་ནས་བདག་དང་མཐའ་ཡས་པའི་སེམས་ཅན་རིང་པོ་བསྒོམས་ཏེ། ཨ་ལ། དེ་ནས་བདག་དང་མཐའ་ཡས་པའི་སེམས་ཅན་ཐམས་ཅད། དུས་འདི་ནས་བཟུང་སྟེ་ཇི་སྲིད་རྫོགས་པའི་སངས་རྒྱས་སི་དེ་ནས་གོ་འཕང་མ་ཐོབ་བར་དུ། ཧོ། སྐྱབས་གནས་ཁྱེད་རྣམས་ལ་སྐྱབས་བཅོལ་ལ་དེ་གསུངས་པ་སངས་རྒྱས་བསྐྱབ་པར་མཛོད་ཅིག་བསམས་ཏེ། སྐྱབས་འགྲོ་བསྒོམ་པར་མཛད།

བྱང་ཕྱོགས་མུན་པའི་སྨག་རུམ་ན་གངས་ལ་ཉི་མ་ཤར་འདྲ་བ་ཐོས་པ་དགའ་ཞེས་བྱ་བ་ཡི། སྐྱེས་བུ་དེ་ལ་གསོལ་བ་འདེབས། རྗེ་བཙུན་མི་ལ་རས་པ་ང་དང་མདུན་གྱི་ནམ་མཁའ་ལ་བསྒོམས་ཏེ། དེ་ནས་ད་ཁོང་ནས། སྤྱིར་བཏང་ནི་ད་སྐུ་གསུང་ཐུགས་ཀྱི་ཡོན་ཏན་དེ་ནས་དམིགས་བསལ་སྒྲུབ་པ་ལ་ཁྱད་པར་དུ་དེ་ནི་ཁོང་ནས་ད། ཆོས་སི།

གཉེན་དྲུང་པོ་ཟེར་མཁན་པོ་དེ་ནི་བདུད་ཙོགས་མཁན་རོ་རེད་དེ། ཅི་ཟེར་ན་ད་ཁོང་ནི་ལས་བཟང་པོ་ཞིག་བཅོས་ཟེར་ན་དེ་ནི་བཤོལ་འདེབས་དེ་བཤོལ་འདེབས་ཟེར་ནས་ད་ཡིན་ཡང་མ་བཅོ་ཟེར་དེ། ཁྱོད་རང། ཅང། success ཆ་མི་རག། མཐར་འཁྱོལ་མཐར་འཁྱོལ་ཆ་མི་རག་དེ་མ་བཅོ་ཧ་མ་བོར་ཟེར་ནས་བཤོལ་འདེབས་མཁན།

འོག་ཏུ་དེ་ཚོ་གི་སྐྱེས་ཤག་དང། རྒྱབ་སྐྱོར་མ་བཅོ་མཁན་དེ་ཚོ། མེད་རྒྱལ་ཚང་མ་རྒྱབ་སྐྱོར་བཅོ་མཁན་ཨ་བ་ཨ་མ་ཡོང་ནི་ཡིན་ནའང་དེ་ནི་ཅིག། ཨོ། ཅི་ཚང་མ་སྦྱར་ཏེ་གང་ལྟར་ཅི་མཐུན་རྐྱེན་ཅི་ཚང་མ་སྦྱར་ཏེ་ཨོ་རྒྱབ་སྐྱོར་བཅོ་མཁན་དེ་ཚོ་ཞིག་ཡིན་ཡིན་ན་ཡང། ད་ཉེ་གནས་ཅི་ཚང་མ་ང་ད་ལགས་སུ་ཙོག་བཞིན་ཡིན་ན་ད་དེ་ཚོ་ཞིག་ཡིན་འགྲོ་བསམ་ཚང་མ་ཨ་བ་ཨ་མ་ཚང་མ་སོ་སོའི་ཕྲུ་གུ་ཆོས་ལ་ཆ་ཡོད་ན་འདིར་རྒྱབ་སྐྱོར

དེ་ནས་ཅེས། ཉི་ཟླ་སམ་ཕྲུ་གུ་མ་ཆོས་པ་བཟང་པོ་ཞིག་འདུག་གྲྭ་པ་རྒྱལ་ལ་ཞིག་འཐོན་ཅེས་འདུག་ག་ལ་མ་འོངས་པར་སངས་རྒྱས་སི་བསྟན་པ་འོ་བསྟན་ནོ་དེ་ལགས་པའོ་ང་ཕན་ཅེས་འོ་དེ་ཚོ་གི་དེ་བླ་མ་བཟང་པོ་ཞིག་ཆགས་ཅེས་འདུག་བསམ་ཏེ་སྔོན་ནས་སེམས་འཐད་དེ་འཐད། ཡིན་ན་ཡང་ད་ཅེས། ཞག་ཉི་མ་ཞིག་གི་དེ་ནས་ཨ་མ་སླེབས། ཨ་ཞང་སླེབས་ཏེ། དེ་ནས་ཅི་ཨ་མས་ངུ་རྫུན་བཏངས། དེ་ནས་ཅི་ཨ་མས། behosh ཆ་རྫུན་བཏངས། དེ་ནས་ཨ་ཞང་ཁོང་ཁྲོ་ལངས་རྫུན་བཏངས། ཨོ། ད་དེ་ཚོ་གིས་ཁྱོད་རང་ཆ་ན་མི་འགྲིག་ཟེར་ཏེ་བ་ཚྭ་འདྲེ་སྦར་ཏེ། ཨོ། ཨ་མ་ཡིན་ན་ངུ། དེ་ནས་དེ་ཚོས་གང་ལྟར། ཨོ། ཆ་མ་བཅུག་ཡ། ད། རྟིང་ནས་ངས་དྲིས་ཟིན་ད་ད་ཁོ་ཅིག་ཅིག་ལོག་ཟུག་ཟེར་ཏེ་དྲིས་པ་སང། ད་སི་པ་སོང་སྟེ་འདུག་ཟེར། ད་ངོ་ནོག་འཇོན་ན་ད་ཨ་མི་སྐྱེས་ཆ་མ་བཅུག་ནོག་ཟེར་ན་ནང་འདུག་མཁན་སུའང་མེད་ཀྱག་ཟེར་ཏེ། ད་ནང་འདུག་མཁན་མེད་ན་ད་སི་པའང་ཆ་བཅུག་མ་དགོས་པ་ལ། སི་པ་ནང་བཅུག་འདུག་གྲྭ་བ་བཅུག་མ་བཅུག་འདུག་ད་དེ་རྫོགས་ཟིན་ནོག་གང་ལྟར་ཁོང་ལ་ཅང་པེ་ནི་ཟི་ཟ་མོ་ཞིག་མ་མི་བྱེད་འདུག་པ་ད་གྲྭ་བ་བྱས་ན་པེ་ནི་ཟི་ཐུབ་ཀྱི་མེད་ད་ལང་བ་དང་ཅི་ཞིག་མ་ལས།

བླ་མ་སོགས་དུང་ཟེར་ཏེ་དེ་ཚོ་ཟེར་ན་དེ་ནི་ང་དང་ཁ་ཉན། ཉན་ན་ཅི་བྱ་ཞེས་རག། འདུར་བྱེད་ཉལ་བར་བྱ་བྱས་ལ། དེ་བཟུང་གོ་ས་ཕ་མའི་ཁ་ཐག་གཅོད་དེ་ཉན་དགོས་ཞེས་ཕྱག་མོ་བཀྱག། ངན་པ་རིག་བྱོ་ཟེར་ན་དེ་ནི། ཕ་མའི་བསླབ་བྱ་བཏང་བ་ནི་དེའུ་ཉན་དགོས་ཞེས་ཟེར། བཟང་པོ། དེ་ནི་ཆོས་ཚོགས་དེ་ཚོ་བྱོ་ཟེར་ན་དེ་ནི་ཕ་མའི། ཕ་མ་ཡིན་ན་དེ་ནི་བཀག་སྐྱིལ་བཏང་ཡོད་ན་དེ་མི་ཉན་བྱས། ད་གཉེན་དྲུང་པོ་དང་དབང་པོར།

དེ་ནི་དེ་གཡོག་དེ་ནི་ད་ཡང་བསླབ་བྱ་མ་ཚང་པོ་ཡིན་གསུངས་འདུག་ཨ་བུ་ཉམས་ལེན་མཐའ་རུ་འདོན་པ་ན་ཁ་ལྟ་སྐམ་པོ་མ་བསླབ་པར་ཆོས་ལ་ཕྱོགས་རིས་མེད་པར་མཛོད་ཟེར་དེ། ཡང་ན་ང་དང་གཅིག་ད་ཚིག་གི་འཐེན་འཁྱེར་གྱི་དབང་གིས་དེ་ནི་ཁྱོད་ཞ་དགེ་ལུགས་པ་ང་ཞ་བཀའ་བརྒྱུད་པ་འོ་ཁྱོད་ཞ་རྙིང་མ་འོ་ང་ཞ་ས་སྐྱ་པ་ཟེར་ཚོ་དེ་ཚོ་ཡོད་དེ་ནི་ཕྱོགས་རིས་མ་བྱོ་གསུངས་འདུག་ཨ། ད་ལྟའི་རྗེ་བཙུན་མི་ལ་ཁོང་ས་ནས་ད་ལྟ་ཚོ་ས་སྐྱ་བཀའ་བརྒྱུད་རྙིང་མ་ཟེར་དུས་སུ་མང་པོ་ཞིག་མེད་ཀྱག་པ་ད་བཀའ་བརྒྱུད་དང་རྙིང་མ་ས་སྐྱ་བྱེད་པ་རྣམས་མིན། ད་བཀའ་བརྒྱུད་དང་དེ་ཚོ་ནི་ཁོ་ཅང་དམིགས་བསལ་ལས་དག་འོ་ཅི་བཀའ་བརྒྱུད་ཆེ་བཞི་ཆུང་བརྒྱད་ཟེར་ཚེ་དེ་ཚོ་མེད་དེ་ནོག་པ། ཨ་ད་གང་ལྟར་ཡང་གང་ལྟར་ང་དང་གཅིག་ཆོས་ལུགས་ལ་ཕྱོགས་རིས་མ་བྱོ་གསུང་འདུག་ཨ། ཉམས་ལེན་མཐར་ཕྱིན་པ་ཞིག་བྱོ་ཡིན་བསམ་ན་ནི། དེ་ནང་ཚོགས་ལ་དེ་ནི་མི་སྔོན་གྱི་ཆོས་བཟང་མ་འདོད་པར་དབེན་པ་མི་མེད་ལུང་སྟོང་འགྲིམ་གསུང་འདུག་ཨ། ད་ང་དང་མི་ཟིན་མདུན་ལ་གཅིག་གིས་གྲྭ་བ་བཟང་པོ་ཞིག་ཆོས་པ་བཟང་པོ་ཞིག། བྱོས་མཁན་བྱོས་ཏེ། དེ་ནས་གཅིག་གིས་མི་ཟིན་མདུན་ལ་དེ་ཟུག། ཆ་གཅིག་ཟེར་དེ་ནི་འདོད་པ་མ་སྐྱེ་ཡ། དེ་ནས་དབེན་པ་མི་མེད་མཁན་ལུང་པ་སྟོང་པ་དེ་ཀུན། འགྲིམས་ཏེ་དེ་ནི་དེ་ཀུན་ལ་ཉམས་ལེན་བྱོ་གསུངས་འདུག། གྲོགས་ངན་གཡོག་དང་མ་འགྲོགས་པར་གཅིག་པུར་རྒྱུན་དུ་ཚུགས་པར་གྱིས་ཟེར་བས། དེ་ནི་གྲོགས་ངན་པ་དང་དེ་ནང་ཚོགས་ལ་གཡོག་པོ་ལ་སོགས་པ་དེ་ཟུག། འོ། དེ་ཚོ་ཉན་གི་དེ་འོ་མཉམ་པོ་མ་འདུག་པ་དེ་ནས་སོ་སོ་གཅིག་པོ་བསྡད་བྱས་དེ་ནས་བསྡད་ཐུབ་མཁན་ཞིག་དེ་ཟུག་ཞིག་བྱོ་གསུང་འདུག། བླ་མ། ད་དེ་ཇི་ལྟ་འོ་ང་ད་ཟེར་སྲོལ་ལ་གཅིག་པོར་བསྡད་ན་གྲོགས་དང་མཇལ་གསུང་དེ་འདུག་ག་ད་དེ་ཚོ་ག་གཅིག་པོ་བཟུང་ཐུབ་པ་ཞིག་གཅིག་པོར་བསྡད་ཐུབ་པ་ག་ཐུབ་མཁན་ཞིག་ག་ནས་མི་མགོ་ས་ལྷོག་གསུང་འདུག་ཉམས་ལེན་མཐར་ཕྱིན་པ་ཞིག་བྱོ་ཡིན་བསམ་ན། དེ་ནང་ཚོགས་ལ་ཡང་བླ་མ་ཆེ་འདོད་མ་སེམས་པར་དམན་ས་བཟུང་ལ་སྒོམ་སྒྲུབ་གྱིས་གསུང་འདུག་ག། ཨོ་ད་ཡང་ང་ལྟ་ཅིག་ཁྱོད་ཅིག་ཁྱོད་ཟ་རེད་ད་ཡང། ཨོ། མི་གཞན་མི་བླ་མ་བྱོས་ཏེ་གཞན་ལ་དབང་བསྐུར་ཆོས་བཤད། ཨོ་ད་དེ་ཟུག་གི། ཁྱོད་ཅི་ཟེར་འདོད་པ། དེ་ཟུག་མ་སྐྱ། དེ་ནི་ཅིག་གི་སོ་སོ་དམན་ས་བཟུང་སྟེ་ཅང་མེད་ང་ཅང་ཤེས་ས་མེད་མཛའ་ཚོ་ད་དེ་ཟུག་གི་ཅིག། བློ་གཟུང་དམན་ས་བཟུང་སྟེ་དེ་ནས་ཅིག་སྒོམ་སྒྲུབ་ཉམས་ལེན་བྱོས་གསུངས་འདུག་ཨ། ཉམས་ལེན་མཐར་ཕྱིན་པ་ཞིག་ཡོང་བསམ་ན། དེ་སྣ་ཚོགས་ལ་དེ་ནས་མྱུར་དུ་གྲུབ་རྟགས་མ་འདོད་པར་སྒོམ་ཡུན་ཤི་དང་མཉམ་པར་གྱིས། ཟེར་ཏེ། ད་ཨི་བྷི་ང་དང་ཉམས་ལེན་འཇོག་ག་ནང་ལ་མ། ཁག་ཆེན་མོ་ཞིག་ཡོང། ང་དང་ཧ་གོ་གོ་ཞིག་ཟེར་ཏེ།

སྒོམ་པའི་ཉམས་ལེན་ནོ། དེ་ནི་ང་དང་ང་རང་ཤི་ཤི་ཚུགས་པ་གཉིས་ཆ་དཔེ་ལ་སྤྱོད་བསམ་ག་ནས་བསམ་བློ་བོ་ང་དང་འཁུར་ཏེ་དེ་སོ་སོའི་ཉམས་ལེན་དེ་སྒོམ་ཉམས་ལེན་དེ continue ང་དང་ཤི་ཤི་ཚུགས་པ་སྤྱོད་ཐུབ་ན། ད་དེ་ཉམས་ལེན་མཐར་ཕྱིན་པའི་ཡང་ཆ་གཅིག་ལ་དེ་མ་ཁག་ཆེན་ཡིན་གསུངས་འདུག་ཨ་མྱུར་དུ་གྲུབ་རྟགས་མ་འདོད་པར་སྒོམ་ཡུན་ཤི་དང་མཉམ་པར་གྱིས་ཟེར་ཏེ།

ད་དེ་ཟུག་ཅིག་མ་བྱོས་གསུངས་འདུག། ཚིག་དང་ཐ་སྙད་མ་སློབ་པར་ད་དེ་ཟུག་ང་དང་ཚིག་དང་ཐ་སྙད་སློབ་ཅིག་ཟེར་པའང་ཡང་སྒོམ་ཉམས་ལེན་དེ་འཕངས་ཏེ། ཚིག་དང་ཐ་སྙད་བསླབ་པ་ཡོངས་སུ་ལོངས་པར་དེ་ཟུག་མ་བྱོས་གསུངས་འདུག། དེ་སོ་སོར་སྒོམ་ཉམས་ལེན་ཅི་ཞིག་རྒྱབ་བཤད་ཟེར་ན། ཨོ། དེ་དེ་ང་དང་སྒོམས་ཏེ་འདུག་གསུངས་འདུག་ཚིག་དང་ཐ་སྙད་མ་སློབ་པར་སྙན་བརྒྱུད་གདམས་ངག་ཡེངས་མེད་བསྒོམ་ད་སྙན་བརྒྱུད་དེ་གདམས་ངག། ཨོ།

དེ་ནི་ད་རྗེ་བཙུན་མི་ལ་རས་པ་ཁོང་ད་ཁོང་རང་ནོར་དང་ལོངས་སྤྱོད་མང་པོ་ཅང་མེད་ཀྱང་ད་ཁོང་རང་དེ་ནས་འགོ་བཤེར་བྱས་ནས་ད་རྗེ་མདོ་མཆོག་གཙོ་རིག་ད་དེ་ཚོ་རིག་ཆུང་ཆུང་ཡོད་ཡོད་རྒྱག་པ་དེ་དགོན་དེ་ནི་ཁོང་རང་ད་མ་གྲུ་ཟེ་ཆེན་མ་ན་མ་གྲུ་བེར་ཁ་ཅིག་ཡོད་ཚུགས་འོ།

ཞིང་གི་སོ་ནམ་ཞིང་པ་དང་གཅིག། ཅེས་བྱ་བ་ཞིང་རྨོ་བྱེད་ས་དང་དེ་ཕྱོགས་གཅིག་ལ། འོ་དེ་ཕྱིན་ནས་ཀྱང་དེ་ག་དེ་ས་སྐྱོ་དང་དེ་ནས་ཉིན་ཞག་ག་ནའང། ཧོ། གདོན་བྱེད་ཟ་བྱེད་དེ་ཚོ་ག་ནའང་ཐོབ་པས་ན། ཟས་དེ་བཞུས་སྐྱབས་བཞུས་པ་སང་དེ་ནས་རྗེ་བཙུན་ཁོང་ཡབ་སྲས་གཉིས་ཀ་ཡང་དེ་ནས་དེ་ག་སྐྱོད་པ་སང། ཕྱུག་པོ་དེ་དང་ས་བོན་ཁལ་ཅིག་གིས།

ཨོ་ཟ་ཆས་ད་ངས་ཕུལ་ཆོག་དེ་ནི་ཁྱེད་ཅག་ཉིད་ཉིད་ཅག་ཉིད་སྐད་ཡིན་ན་ད་རྣལ་འབྱོར་པདྨ་རྒྱ་ལ་ཞིག་ཡིན་ཅེས་འདུག་དེ་དེ་གསུངས་པ་སོང་དེ་ནི་སྣང་བ་ཐམས་ཅད་དཔེ་རུ་འདྲེན་ཤེས་མཁན་དེ་ཟུག་ཞིག་ག་ནའང་ཡིན་འགྲོ་ཨ་ལ་ཉིད་ཅག་ཉིད་སྐད་དེ་གསུངས་པ་སོང་ད་ངེད་ཞིང་རྨོ་བྱེད་ཚུལ་ཨི་དང་མཐུན་པའི་ཨ་ལ་ཞིང་རྨོ་རྨོ་བྱེད་ཚུལ་དང་མཐུན་པའི་དེ་ནི་ཅིག་གིས་མགུར་ཞིག་གསུངས་ཨ་ཟེར་ཞུས་ཞུས་པ་དེ་ནི་རྗེ་བཙུན།

རྨོ་ཙ་ན་རྣལ་འབྱོར་ང་ཡང་ཞིང་གཅིག་རྨོ། གཞི་ཉོན་མོངས་ཐ་བའི་ཞིང་ས་ལ། ད་ཁོང་གིས་ཞིང་རྨོ་ཚུལ་འདི་ག་ཟུག་གི་ཡིན་ཟེར་ན་གཞི་ཉོན་མོངས་ཐ་བའི་ཞིང་ས་ལ་སྔོན་འགྲོ་དད་པའི་ལུད་ཅིག་བཀྲམ། བདུད་རྩི་ལྔ་ཡི་རླན་གྱིས་སྦངས། གླུ་དང་གདངས་པའི་ཡིད་ཁམས་ཀྱི། འཁྲུལ་རྟོག་མེད་པའི་ས་བོན་དང། གཉིས་མེད་གླང་བོ་རྡོར་བསྡེབས་ན། ཤེལ་ཟབ་གདངས་པའི་ཐོང་ཤོལ་དག། དམ་ཚིག་གདམས་པའི་སྣ་ཁྲིད་དེ། ཡེངས་པ་མེད་པའི་མཐོང་བཅུག་ན། བརྩོན་འགྲུས་མྱུར་བའི་ལྕགས་བཅུག་པ། ད་བར་ཧྲ་ཡང་ཕེབས་འདི་བྱས། བྱང་ཆུབ་མྱུ་གུ་ཐོན་འདི་བྱས། འབྲས་བུ་དུས་སུ་སྨིན་འདི་བྱས། ཁྱོད་འཇིག་རྟེན་འདི་ཡི་བསོད་ནམས་གང། ང་སྐྱེ་བ་ཐམས་ཀྱི་བསོད་ནམས་གང།

སྨྱོན་པས་ནི་འཁུར་བྱས་ཟེར་ནས་དེ་ནི་ལག་ཆ་ཙོགས་ཤིག་འདུག་པ། དེ་ནི་གཡས་ཁ་ནང་གི་མི་ནག་དོན་དག་ཞིག་ཡོད་འགྲོ། དེ་ནི་དོན་དག་དེ་ག་ཟུག་ཞིག་ཡིན། ཉིད་ཀྱིས་ངའི་ནང་བཀྲོལ་ཏེ་དེ་ནི་ཅིག་གསུང་ང་མཛད། ཞུས་པ་སང་ཡང་རྗེ་བཙུན་ནི། ཁོའི་ཞུས་ལན་དུ་མགུར་ཞིག་གསུངས་ཀྱག། འོ་ན་ཡོན་བདག་དྲི་རྟོག་མཁན། ཁྱོད་སྦྱིན་ཤུགས་ཅན་དེ་ཚུར་ཉོན་དང། མི་ང་ངོ་ཁྱོད་ཀྱིས་ཤེས་མ་ཤེས། ང་ངོ་ཁྱོད་ཀྱིས་མ་ཤེས་ན་ཁོ་བོ་མི་ལ་རས་པ་ཡིན། ང་དཀའ་བ་སྤྱད་པའི་གང་ཟག་ཡིན། སྙིང་རུས་བྱས་པའི་སྒོམ་ཆེན་ཡིན། ཕྱོགས་མེད་སྦྱངས་པའི་རྣལ་འབྱོར་ཡིན། ངའི་ལག་ན་བཟུང་བའི་སྦ་འཁར་འདི་དང་པོ་རྒྱ་བྲག་ལོགས་ལ་སྐྱེས། བར་དུ་རྒྱ་ཟོར་གུག་པས་བརྔས་ད་དེ་ཀུན་སྦ་ལྕག་གི་ཁོ་རང། ཅེས་བྱ། མཚན་ཉིད་ཙོགས་གསུང་འདུག་པ་བར་དུ་རྒྱ་ཟོར་གུག་པས་བརྔས། ཐ་མ་ཤ་འབྲེང་མཉེན་ལ་གྲགས། འོངས་ནི་ལྷོ་ཁ་མོན་ནས་འོངས། བཀལ་ནི་ཐེག་ཆེན་མཛོ་ལ་བཀལ། འགྲིམ་ནི་ཚོང་འདུས་རྣམས་སུ་འགྲིམ། ཕུལ་ནི་དད་པ་ཅན་གྱིས་ཕུལ། ད་ལྟ་ང་ཡི་བེར་མ་ལྕག། འདི་དོན་ཁྱོད་ཀྱིས་གོ་མ་གོ། འདི་དོན་ཁྱོད་ཀྱིས་མ་གོ་ན། འདི་དོན་བཤད་ཀྱིས་ལེགས་པར་ཉོན། ད་ངའི་སྦ་ལྕག་གི་དོན་དེ་ཁྱོད་རང་གོ་སམ་མ་གོ། མ་གོ་ན་ངས་བཤད་ནས་ད་ཁྱོད་རང།

སྦ་རྒྱུ། སྦ་རྒྱུ་ནས་བཟང་ཞིང་མཉེན་པ་དེ། གཞི་སེམས་ཉིད་ཡེ་ནས་བཟང་བའི་རྟགས། སྦ་རྩི་འཇམ་ཁ་དོག་ལེགས་པ་དེ། སེམས་གཉུག་མའི་དོན་ལ་སྦྱངས་པའི་རྟགས། སྦ་དྲང་ལ་ལྡེམ་པར་འདུག་པ་དེ། དོན་མ་ནོར་ཉམས་སུ་ལེན་པའི་རྟགས། སྦ་ལ་ལུང། སྦ་ལ་ལུང་སུལ་འདུག་པ་དེ། བྱང་ཆུབ་རྒྱུན་ལམ་འབྱོངས་པའི་རྟགས། སྦ་དུམ་བུ་བཞི་རུ་འདུག་པ་དེ་ཚད་མེད་བཞི་དང་ལྡན་པའི་རྟགས། སྦ་ལ་ཚིགས་གསུམ་འདུག་པ་དེ། གཞི་ལ་སྐུ་གསུམ་ཚང་བའི་རྟགས། སྦ་ཁ་དོག་བསྒྱུར་དུ་མེད་པ་དེ་གཞི་ཆོས་ཉིད་འགྱུར་བ་མེད་པའི་རྟགས། སྦ་ཟླུམ་ལ་འདྲིལ་བར་འདུག་པ་དེ་ཆོས་ཉིད་སྤྲོས་དང་བྲལ་བའི་རྟགས། སྦ་ཡེ་ནས་དཀར་ཞིང་འཚེར་བ་དེ་ཆོས་སྐུ་དྲི་མ་མེད་པའི་རྟགས། སྦ་ལ་སྦུ་གུ་འདུག་པ་དེ། སྦུ་གུ་ཟེར་ན་འབེན་རྫོགས་སུ་མེད་ན་འབེན། སྦུ་གུ་འདུག་པ་དེ་ཆོས་རྣམས་ཐམས་ཅད་སྟོང་པའི་རྟགས། སྦ་ལ་སྨེ་བ་འདུག་པ་དེ་ཆོས་ཐིག་ལེ་ཉག་གཅིག་གོ་བའི་རྟགས། ནག་པོ་ཚག་ཚིག་འདུག་པ་དེ་བོད་ཀྱི་རྣལ་འབྱོར་རས་པ་ལ་རྣམ་རྟོག་ཕྲ་མོ་ཡོང་བའི་རྟགས།

ཆང་བཟུང་ཟངས་ཀྱིས་ཆང་བཟུང་ཟངས་ཀྱིས་དྲིལ་བ་དེ་ཌཱ་ཀི་དབང་དུ་འདུས་པའི་རྟགས། སྦ་ལ་ལྕགས་གཟེར་བཏབ་པ་དེ་རྣལ་འབྱོར་སྙིང་རུས་ཆེ་བའི་རྟགས། ར་གན་ཨ་ལོང་བཏགས་པ་དེ་ནང་གི་ཡོན་ཏན་རྒྱས་པའི་རྟགས། དེ་ལ་ཤ་འབྲེང་བཏགས་པ་དེ་རྣལ་འབྱོར་ཤེས་པ་མཉེན་པའི་རྟགས། ལྕག་འབྲས་གཉིས་སུ་འདྲིལ་བ་དེ་ཟུང་འཇུག་ལམ་དུ་ཁྱེར་བའི་རྟགས། ལྕག་འབྲས་མ་བུ་འཛོམས་པ་དེ་སྐུ་གསུམ་མ་དང་སྦྱར་བའི་རྟགས། རུས་པའི་ལོང་མོར་བཏགས་པ་དེ་རྣལ་འབྱོར་རྒྱལ་ཁམས་བསྐོར་བའི་རྟགས། མེ་ལྕགས་ཁུག་མ་བཏགས་པ་དེ་ཅིར་སྣང་གྲོགས་སུ་འཁྱེར་བའི་རྟགས། དུང་ལོང་དཀར་པོ་བཏགས་པ་དེ་ཆོས་ཀྱི་འཁོར་ལོ་བསྐོར་བའི་རྟགས། གཅན་གཟན་རས་མ་བཏགས་པ་དེ་ཉམ་ང་བག་ཚ་མེད་པའི་རྟགས། དེ་ལ་མེ་ལོང་བཏགས་པ་དེ། རྟོགས་ཚད་ནང་ན་ཤར་བའི་རྟགས། སྤུ་གྲི་རྣོན་པོ་བཏགས་པ་དེ་ཉོན་མོངས་ཟུག་རྔུ་གཅོད་པའི་རྟགས། ཤེལ་སྒོང་རྡོག་གཅིག་བཏགས་པ་དེ་བག་ཆགས་དྲི་མ་སྤངས་པའི་རྟགས། བ་སོའི་ཕྲེང་བ་བཏགས་པ་དེ་བླ་མ་ཡིད་ལ་འཕྲེང་བའི་རྟགས། དྲིལ་བུ་གཡེར་ཁ་བཏགས་པ་དེ་སྙན་པ་ཕྱོགས་བཅུར་སྒྲོགས་པའི་རྟགས། སྣམ་རས་དཀར་དམར་བཏགས་པ་དེ་བུ་སློབ་མང་པོ་འཁོར་བའི་རྟགས། རྣལ་འབྱོར་ལག་ན་མཛེས་པ་དེ་མི་ནག་ཐབས་ཀྱིས་འདུལ་བའི་རྟགས། དེ་དོན་གང་ལགས་འདྲི་བ་དེ་མོས་གུས་བག་ཆགས་ཡོད་པའི་རྟགས། ད་ཁྱོད་ལ་འོ་ད་བེར་ཀ་ཉིན་དེ་ནི་མ་འཁྲུལ་ད་དོན་དག་རྫོགས་ཏེ་འུ་ཚོ་ཞིག་ཡིན་དེ་ཁྱོད་རང་ཉིད་དོན་དག་ཅི་ཡིན་ནོ་ཟེར་ཏེ་ཁྱོད་རང་དྲི་ཅེས་པོ་ཁྱོད་རང་དེ་ནི་མོས་གུས་ཡོད་ཅེས་མོས་གུས་བག་ཆགས་ཡོད་པའི་རྟགས་ཡིན་ནོ་གསུངས་འདུག་དེ་དོན་གང་ལགས་འདྲི་བ་དེ་མོས་གུས་བག་ཆགས་ཡོད་པའི་རྟགས་མི་ཁྱོད་ང་དང་འཕྲད་པ་དེ་སྔོན་ཆད་སྨོན་ལམ་བཏབ་པའི་རྟགས། དེ་སྦ་ལྕག་དཀར་པོའི་རྟགས། དེ་སྦ་ལྕག་དཀར་པོ་རྟགས་ཀྱི་གླུ། བརྡ་གོ་བར་གདའ་འམ་ལྷ་མི་ཀུན། དོན་ཆོས་སུ་འདུག་གོ་དད་གུས་གྱིས། ཁྱེད་ཡུན་དུ་སྐྱིད་ཀྱིས། ཁྱེད་ཡུན་དུ་སྐྱིད་ཀྱིས་དམ་ཆོས་མཛོད། ཟེར་ཏེ། འོ་ད་དེ་ཚོའི་མགུར་གསུངས་པ་སང་དེ་ནི།

ཞག་བདུན་ནས་སང། སྔགས་ཤིག་མ་བཞུགས་པའི་བདག་གང་ལྟར་ཁྱེད་ཅག་འཇིག་རྟེན་པའི་ལན་ཆགས་དེ་ཉིད་ཡོང་ཅེས་མེད་གསུངས་ཏེ་དེ་ནས་ཞག་བདུན་དེ་ནས་ཁོང་ཉིད་སྐད་བཏགས། སྐྱོད་གྲབས་མཛད་ཀྱང་ད་སྐྱོད་ཅེས་མཛད་པ་སང། དེ་ནས་ད་སྐྱོད་མཛད་ནས་ཡང་སྦྱིན་བདག་དེས་ད་བླ་མ་རྗེ་བཙུན་ཉིད་རང་ངོ་སྨྲ་རུང་ད་སྐྱོད་ན་མ་བཞུགས་ག་ལ་མ་བཞུགས་ཉིད་རང་སྐྱོད་ན་དེ་ནས་ཉིད་རང་ཐུགས་ཀར་འཁྲུངས་ཁ་ནས་བསྒོམ།

དོན་ལ་དགའ། ཁྱོད། ཁྱོད་ཅག་འཁྲུལ་བའི་འཇིག་རྟེན་པ། ལོང་ཡོད་དུ་རེ་ལ་ནམ་ཟླ་འདས། ཆོས་བྱེད་དུ་སྙམ་ལ་མི་ཚེ་ཟད། ད་དེ་ཡང་མ། ཡིད་ཚིག་དེ་མ་བདེ་མོ་འདུག། ཁྱོད་ཅག་འཇིག་རྟེན་པ་ཀུན་དེ་ནི་ཅིག། དུས་ཚོད་ཅིག་ཐོབ་ན་བསམ་སྟེ་རེ་བ་བཅོས་ཏེ་དེ་ནི་ཅིག། འོ། དུས་ཚོད། བུད་ཆ་ནོག་ཏུ་རྫོགས། ད་དཔེར་ན། དབྱར་ཡིན་ན་དགུན་ལ་དུས་ཚོད་ཅིག་མི་ཐོབ་པའི་བསམ་པས། དགུན་ན་ཡིན་ན་དབྱར་ལ་དུས་ཚོད་ཅིག་མི་ཐོབ་པའི་བསམ་པས། ད་དུས་ཚོད་དུས་ཚོད་ཅིག་རེ་བ་བཅོ་ཡིན་ཅིག་ད་དུས་ཚོད་བུད་ཆ་ནོག། ཆོས་བཅོ་ཡིན་བཅོ་ཡིན་བསམ་ཡིན་ཅིག་དེ་ནི་མི་ཚེ་ཁོ་རང། ཚར་ཆ་ནོག། གསུངས་འདུག་ཨ། ཆོས་བྱེད་དུ་སྙམ་ན་མི་ཚེ་ཟད། ལར་ནས་དམ་ཆོས་བགྱིས་ན་ལེགས། ཡང་གཡའ་ཡི་ཆུ་མིག་བསིལ་གསུམ་པོ། ནད་མཁྲིས་པ་སེལ་བར་ཆ་མཆིས་ཏེ། ལྷ་བྱ་གོང་མོ་མ་ལགས་པ་རི་དྭགས་དམན་པས་འཐུང་དབང་མེད་ཟེར་ད་ལྟེ་བུ་ནས་སུ་དཔེ་བོར་གྱི་ནོག་ཡ་ད་དཔེ་ང་ད། དཔེ་མང་པོ་ཅིག་བོར་ཚར་འདུག། གནམ་ལྕགས་ཐོག་གི་རལ་གྲི་དེ་གཡུལ་ངོ་བཟློག་པར་ཆ་མཆིས་ཏེ་ད་ཆ་མཆིས་ཏེ་ཟེར་ན་རྒྱུས་ཡོད་ཀྱག་རྒྱུ་རྒྱུས་ཡོད་ཀྱག་ཟེར་བ་ལགས་ལ་རལ་གྲི་དེ་ཟེར་དེ་ནས། དམག་དེ་ཟློག་ཐུབ་བ་ནོག་ཟེར་མཁན་པོ་རྒྱུས་ཡོད་ཀྱག། གནམ་ལྕགས་ཐོག་གི་རལ་གྲི་དེ་གཡུལ་ངོ་བཟློག་པར་ཆ་མཆིས་ཏེ། གླང་པོ་ས་སྲུང་མ་ལགས་པ་གླང་ཕྲན་གཞན་ལ་བདག་དབང་མེད། འཆི་མེད་ལྷ་ཡི་བདུད་རྩི་དེ་ལུས་བཅུད་ལེན་སྒྲུབ་པར་ཆ་མཆིས་ཏེ། སློབ་དཔོན་ཀླུ་སྒྲུབ་ཀླུ་སྒྲུབ་མ་ལགས་པ་ཆོས་མཛད་ཡོངས་ལ་མྱོང་དབང་མེད། རོ་ལངས་གསེར་གྱི་སྒྲོམ་བུ་དེ་དབུལ་བ་སེལ་བར་ཆ་མཆིས་ཏེ། རྒྱལ་པོ་ཟླ་འོད་མ་ལགས་པ། དམངས་ཕལ་པ་རྣམས་ལ་སྤྱད་དབང་མེད། རྒྱ་མཚོའི་གཏིང་གི་ནོར་བུ་ལ་དགོས་འདོད་འབྱུང་བར་ཆ་མཆིས་ཏེ། ཀླུ་དགའ་བོ་འཇོག་པོ་མ་ལགས་པ་འཛམ་གླིང་གི་མི་ལ་སྤྱད་དབང་མེད། དགའ་ལྡན་ལྷ་ཡི་ཕོ་བྲང་དེ་གཟིགས་མོ་ཆེ་བར་ཆ་མཆིས་ཏེ་སློབ་དཔོན་ཐོགས་མེད་མ་ལགས་པ་གང་ཟག་ཕལ་གྱིས་མཐོང་དབང་མེད། བཟང་དྲུག་སྨན་གྱི་ནུས་པ་དེས་ནད་ཚ་གྲང་སེལ་བར་ཆ་མཆིས་ཏེ། ཙན་དན་སྡོང་པོ་མ་ལགས་པ་ཤིང་ཕལ་པ་རྣམས་ལ་ཡོངས་མི་སྨིན། ལས་རྒྱུ་འབྲས་དཀར་པོ་དགེ་བ་བཅུས། མཐོ་རིས་མཐོང་བར་ཆ་མཆིས་ཏེ་མི་དད་པ་ཅན་ཅིག་མ་ལགས་པ་སྡིག་པོ་ཆེ་ལ་རང་དབང་མེད་ད་དེ་ཀུན། སྔོན་ལ་དེ་ཀུན་ད་དཔེ་ཕྱོགས་བཤད་དེ་ད་དེ་ནི་དོན་ཕྱོགས་བཤད་དོ། མི་དད་པ་ཅན་ཅིག་མ་ལགས་པ་སྡིག་པོ་ཆེ་ལ་རང་དབང་མེད། བཀའ་བརྒྱུད་བླ་མའི་མན་ངག་གིས་བྱང་ཆུབ་ཐོབ་པར་ཆ་མཆིས་ཏེ་མི་ལས་འཕྲོ་ཅན་ཅིག་མ་ལགས་པ་སྐལ་མེད་རྣམས་ལ་རང་དབང་མེད། སྙན་བརྒྱུད་མན་ངག་རིན་པོ་ཆེ་བསྒོམས་ན་སངས་རྒྱ་བར་ཆ་ཆེ་སྟེ་མི་སྙིང་རུས་ཅན་ཅིག་མ་ལགས་པ་ཁྱེད་གཡེང་བ་ཅན་ལ་སྒོམ་དབང་མེད། བཟའ་བཏུང་ཟས་ཀྱི་ཚོགས་འཁོར་དེ་དབུལ་བ་སེལ་བར་ཆ་ཆེ་སྟེ་ཁྱོད་སྤྱང་མོ་མགྲིན་ནི་མ་ལགས་པ་མི་སེར་སྣ་ཅན་ལ་བྱ་ལོང་མེད། ཟང་ཟིང་གི་ནོར་གྱི་གཏོང་ཕོད་དེ་རང་རྒྱགས་ཡིན་པར་ཆ་ཆེ་སྟེ་ཁྱོད་ངན་རྫོང་ཕྱུག་པོ་མ་ལགས་པ་ནོར་ཡོད་དགུ་ཅོག་གིས་གཏོང་མི་ཕོད། རྣལ་འབྱོར་མི་ལ་རས་པ་དང། ཉེ་གནས་སེ་སྟོན་རས་པ་གཉིས། ཁྱོད། ལྕིམ་ལུང་གི་ངན་རྫོང་ཕྱུག་པོ་གསུམ། ཞག་བདུན་བར་དུ་ཉལ་ས་གཅིག། དེའི་སྨོན་ལམ་འབྲེལ་བ་བཞག་པ་ཡིན། ད་ང་དང་གསུམ་དེ་ནི། ཞག་བདུན་ཚུག་པ་ནི་ང་དང་ཉལ་ས་གཅིག་ཡིན་ནོ། དེ་སོང་བར་དུ་དེའང་དེ་ནི་སྨོན་ལམ། འབྲེལ་བ་ང་དང་འབོར་ཏེ་ཡིན་ནོ་ཟེར་དུ་ཨ་དེའི་སྨོན་ལམ་འབྲེལ་བ་བཞག་པ་ཡིན། ང་ནི་མི་སྡོད་འཁྱམ་དུ་འགྲོ། ཁྱོད་ཡོན་བདག་བཟའ་མི་འཁོར་བཅས་རྣམས། ཚེ་རིང་ནད་མེད་སྨོན་ལམ་ཚང་མཛད་པའི། ཨོ་ད་དེ་ཙུག་མགུར་གསུངས་པ་སང་དེ་ནི། རྗེ་བཙུན་འདི་དག་ཁྱོད་རེ་ང་དེ་ནི་བཟའ་བྱས་སེ། དེ་ཙུག་བཏང་སྟེ། ཁྱོད་རེ་ང་བཟའ་བྱས་སེ་བཏང་བཏང་དང། དང་གཅིག། དེ་ནས་ངས་ཁྱོད་རང་ཆོས་བཤད་བྱེད་ཙང་གཉིས། དེ་ནས་ཉལ་བའི་གནས་མལ་གསུམ་པོ་དེ་གལ་ཆེ་བ་ཡིན་ནོག་ལེ། སྤྱིར་བཏང་ནི་དེ་ནི་མོས་པ། སེམས་ཀྱི་ས་བོན་ཟེར་མཁན་པོ་དུས་སུ་རྟག་ཏུ་དེ་ནི་དད་པ་བཅོས་ན། སྐྱེ་བ་ཕྱི་མ་དེ་ནི་ང་དང་ལྷན་གཅིག་ཏུ་སྐྱེ་བའི་རྒྱུ་ཞིག་ཏན་ཏན་ཡིན་ནོ། སྨོན་ལམ་འབྲེལ་བ། འབོར་ཅེས་འབོར་ཅེས་སི་ཕིའ་དེ་ནས་ང་དང་ཆོས་མང་པོ་ཞིག་བཤད་དགོས་ཤེས་ཅང་མེད་ཀྱག། འོ་དེ་འདྲ་ཚོ་ལ་དེ་ནས་ཡུན་རིང་པོ་ཞིག་མཉམ་པོ་བསྡད་དགོས་ཤེས་ཅང་མེད་ཀྱག། དམིགས་པ་ཡུལ་གྱི་རྐྱེན་དང་མོས་པ་སེམས་ཀྱི་ས་བོན་གཉིས་འཛོམས་ན་དེ་ནས་ཅིག་གིས་དར་ཅིག། བསྣོར་བ་ཡང་སྨོན་ལམ་ཡོངས་ཀྱི་རྫུན་དུ་ཡོང་ལོ། སྤྱིར་བཏང་ནི་སེམས་ལ་དེ་ནས། དད་པ་དང་དེ་ནས་སོགས་ལ་འདུན་པ་དེ་མ་གལ་ཆེན་མོ་ཡིན་ནོ། ད་དུས་དེང་སང་ཙོགས་ཤིག་ཡིན་ན་ལེ། དུས་མདང་འདི་རིང་ཙོགས་ཤིག་ཡིན་ན། མི་ཀུན་ནི་དེ་ནི་བསོད་ནམས་མ་བསགས་པ་སང་ནང་གི་ཡོན་ཏན་དེ་དཔེར་ན་རྣལ་འབྱོར་པ་ཡིན་འགྲོ་བླ་མ་ཡིན་འགྲོ་སུ་ཡིན་ན་ནང་གི་ཡོན་ཏན་མང་པོ་ཞིག་ཡོད་པ་དེ་མཐོང་མ་ནོག་གསུངས་འདུག་ག་ནང་གི་ཡོན་ཏན་མང་པོ་ནི་མི་མཐོང། ཡིན་ནའང་ཕྱི་ལོགས་སྐྱོན་རེ་རེ་ཡོད་ན་ནི་ལམ་སང་མཐོང་བྱ་བྱེད་ཅིག་དེ་ཙུག་ཤིག་ཡིན་ནོ།

ཅིག་སྐྱེ་བ་བཟང་པོ་ཞིག་ལ་སྐྱེ་ཅེས་དང་དེ་ནས་སོགས་ལ་ལོངས་སྤྱོད་ལོངས་སྤྱོད་རྒྱུ་ནོར་ལོངས་སྤྱོད་ཕུན་སུམ་ཚོགས་པ་འབྱུང་ཅེས་ལ་མ་ནེ་ཐེ་ཚོམ་མེད་ཀྱག། ཆོས་བཅོ་ཅེས་སི་ཕིའ་སྤྱིར་བཏང་ནི་ཆོས་བཅོ་ཅེས་སི་ཕིའ་དེ་ནི་རྒྱལ་ཁམས་མང་པོ་ཞིག་འགྲིམ་དགོས་ཤེས་ཅང་མེད་ཀྱག་དེ་ནི།

གང་ལྟར་ཅིག་ཆོས་བཟང་པོ་ཞིག་ཁ་བ་ཅན་ཞག་སོ་སོ་ཞིག་ཀྱང་མི་རྒྱག་ཨ་ལ། དེ་སོང་བ་སོང་ད་ཁྱོད་རང་ཉིད་ལད་མོ་ཞིག་བཅོན་བསམ་ན་ནི་ཁྱོད་རང་ཉིད་ལད་མོ་དེ་བཟོ་ཐུབ་ཕྱིར་མི་རྒྱག། སེང་གེ་མཆོངས་ས་དེ་ནས་ཝ་མཆོངས་ན་རྐེད་པ་ཆག་ཕྱིར་ཨ་ནི་མི་རྒ་འཛོག་པ་དེ་ནི་ཁྱོད་རང་ཉིད་ལད་མོ་བཟོ་ཡིན་བསམ་ན་ཁྱོད་རང་ལད་མོ་བཟོ་བཟོ་ཐུབ་ག་མ་ལགས། ད་ང་ཉིད་ཆོ་ག་ནི་དེ་ནི་ཆོས།

བཟའ་བོ་གསུམ་དེ་དེ་ནས་སློང་མོ་འཛབ་བརྒྱབ་མཛད་པོ་གསུམ་དེ་ནས་ཁོས་འུ་ད་གཉིས་བཟའ་གཅིག་འཐུང་གཅིག་དེ་ཚོ་གི་འཚོ་བ་དེ་གཉིས་ཕུལ་ཆོག་ག་ལ་ཕུལ་ཆོག་ང་རང་ཡང་དེ་ནི་སྔར་བས་ཉམས་མྱོང་འཇོག་པ་དེ་ཚོ་ཞིག་ཡིན་སྟོན་པ་དེ་ཚོ་ཞིག་ཡིན། དེ་ནི་དེ་དེ་ཟེར་དེ་ནས་གོ་བ་ཙམ་ཞིག་ང་རང་ཡང་ཡོད་དེ་ནི་ང་རང་ལུགས་ཀྱི་དེ་ནས་ལྟ་སྒོམ་སྤྱོད་པ་ནི་གཟུགས་ཡིན་ཟེར་ཏེ།

འོ་དེའི་ཕྱོགས་སུ་དེ་ནས་མྱུར་དུ་སངས་རྒྱས་ཀྱི་གོ་འཕང་ཐོབ་ཅེས་བསམ་པ། བསམ་པའི་སྒོ་ནས་དེ་ནས་སྦྱོར་བ་དེ་མཚན་ཉིད་དང་ལྡན་པའི་བླ་མ། བསྟེན་ཏེ་དེ་ནས་ཁོང་བཀའ་བཞིན་ཡེངས་མེད་དུ་མ་བསྒྲུབས་ན་ཚེ་འདི་ཡི་དེ་ནས་ཅིག་གིས་སྐྱིད་པོ་འདོད་ཅེས་སུ་བྱེད་དོ། དེ་ནས་ཡིག་ནག་གི་དཔེ་ཆ་ལ་སོགས་པ་ལ་བལྟས་ཏེ་དེ་ནས། ཚིག་རིས་ཀྱི་ལྟ་སྒོམ་སྤྱོད་པ། དེའི་སྒོ་ནས་དེ་ནས་ལམ་ལོག་པར་འགྱུར་བའི། ཉེན་ཁ་དེ་ཚོ་ཞིག་ཡོད་ཀྱང་ཨང་གསུངས་ཏེ་ཡང་མགུར་ཞིག་གསུངས་མི་འདུག་ཀྱང། ཨང་གི་གསོན་དང་སྟོན་ཆེན་པ། ཚེ་འདི་བློ་ཡིས་མ་བཏང་བའི། གཞན་དོན་སྒྲུབ་པར་མི་བྱེད་ཅིང། འཁོར་འདས་གཅིག་ཏུ་མ་རྟོགས་ན། ཡིག་ནག་དཔེ་ལ་བལྟས་པ་ཡི་རོ་སྙོམས་སྤྱོད་པ་བླ་མེད་དེ། ཆོས་བརྒྱད་ཆུ་བོས་མ་ཁྱེར་རམ། མཐའ་བྲལ་གྱི་ལྟ་བ་ཟུང་འཇུག་དེ་མུ་བཞིའི་གཡང་ལ་མ་ལྷུང་ངམ། སྒོམ་པ་ཡིད་ལ་མི་བྱེད་པ།

རྗེས་སུ་མི་ལ་རས་པས་ཁོང་རང་གདན་ས་ལ་ཕྱི་གངས་ལ་སོགས་དེ་ཡར་ཁྲིད་དེ་དེ་ནས་དབང་དང་གདམས་ངག་ངོ་མཚར་ལ་འཛག་སྟེ། འོ། སྨིན་གྲོལ་ལ། བཀོད་དེ་དེ་ནས་བཏེགས་ནས་ཐུགས་སྲས་ངན་རྫོང་སྟོན་པ། བྱང་ཆུབ་རྒྱལ་པོ་ཟེར་ཏེ་ངན་རྫོང་སྟོན་པ་བྱང་ཆུབ་རྒྱལ་པོ་ཟེར་ཏེ་ཡོངས་སུ་གྲགས་པའི་དེ་ནས། འོ། སྐྱེས་བུ་ཆེན་པོ་ཞིག། དོམ་རྒྱག་བསྡད་སོང་པ་ལ་ད་བལྟས་ང་དང་ངན་རྫོང་སྟོན་པ་དང་མཇལ་བའི་སྐོར་དེ་ཡོད་ཚར་བསྡད་འདུག་གཡས་འགྱུར་ད་ཡི་ག་ཚ་མོ་ན་བསོད་ནམས་འདི་ཡིས་ཐམས་ཅད་གཟིགས་པ་ཉིད་ཐོབ་ནས་ཉེས་པའི་དགྲ་རྣམས་ཕམ་བྱས་ཏེ་སྐྱེ་རྒ་ན་འཆིའི་རྦ་ཀློང་འཁྲུགས་པ་ཡི་སྲིད་པའི་མཚོ་ལས་འགྲོ་བ་སྒྲོལ་བར་ཤོག་དུས་གསུམ་གཤེགས་པའི་རྒྱལ་བ་ཐམས་ཅད་ཀྱིས་བསྔོ་བ་གང་ལ་མཆོག་ཏུ་བསྔགས་པ་དེས་བདག་ཅག་དགེ་བའི་རྩ་བ་འདི་ཀུན་ཀྱང་བཟང་པོ་སྤྱོད་ཕྱིར་རབ་ཏུ་བསྔོ་བར་བགྱི་གསུང་གི་གནང་བཞིན་དེ་ནས།